ཨོ་དེ་ནི་ངའི་མིང་ལ་ཨུ་རྒྱན་ཆོས་གྲུབ་ཡིན། ང་ད་ལྟ་ད Pennsylvania མཐོ་སློབ་ལ་ལོ་རྒྱུས་ཀྱི་སློབ་མ་ཡིན།
ཡ་ད་ཨུ་རྒྱན་ང་གཉིས་ཀྱིས་དེ་རིང་ནས་གཞི་ནས་ད་ཁ་སང་ནས་སྐད་ཆ་བཤད་བཤད་བྱས་ད་དེ་རིང Podcast ཅིག་འགོ་བཙུགས་ཡ་བྱས་པ་ཡིན་ད Podcast ཟེར་ན་སྒྲ་སྒམ་འདྲ་བོ་ཞིག་ལབ་ན་འགྲིག་ཡོད་ཀྱི་རེད་རོ། རེད་རེད་ད་སྒྲ་སྒམ་ཡིན་གྱི་རེད། ད Podcast བྱས་ད་འདི་ག་ལ་ང་ཚོ། བོད་སྐད་ཐོག་ལ་ད། བོད་པའི་རིག་གནས་མ་ཡིན་པའི་ཕྱི་རྒྱལ་གྱི་ད་ནི་ང་ཚོ་གི་སློབ་སྦྱོང་མང་ཆེ་ཞིག་ད་ཕྱི་རྒྱལ་གྱི་མཐོ་སློབ་ད། སོ་སོ་བོད་པ་གི་སློབ་གྲྭ་འགྲིམས་ནས་ད་རྒྱ་གར་གྱི་མཐོ་སློབ་ད་ད་རྗེས་ལ་ཨ་རིར་ཨ་རིར་སླེབས་ཚར་བའི་རྗེས་ལ། རིག་གནས་མང་པོ་ཅིག་སྦྱངས་བསྡད་ཡ་དེ་ཨིན་ཇི་ག་ཅིག་ད་ཕྱི་རྒྱལ་གྱི་ད་ནུབ་ཕྱོགས་ཀྱི་དེ་ཡིན་དུས་ག་ལ་དེ་གི་བསམ་བློ་མང་པོ་ཅིག་བོད་སྐད་ཐོག་ལ་ཚུར་བགྲོ་གླེང་བྱས་ཀྱི་མིག་གི་དུད་འགྲེལ་ཅིག་གིས་ནི་ད་དེ་ཐོག་ལ་བགྲོ་གླེང་གྲོགས་པོ་གཉིས་བར་གྱི་ད།

ད་དེ་རིང་གི་ང་གཉིས་ཀྱི་བརྗོད་གཞི་འདི་སྐོར་ལ་ཨུ་རྒྱན་ཆོས་གྲུབ་ཀྱིས་གསུངས་ན། རེད་ད་དེ་རིང་ང་ཚོས་ང་ཚོའི་བརྗོད་གཞི་འདི་དང་པོ་དངོས་ལ་ང་ཚོ་གཉིས་སྐད་ཆ་འདྲ་བོ་བཤད་ཤིང་ད་ག་རེ་བདམས་ན་ལབ་དུས་བསམ་བློ་ཞེ་དྲག་འཁོར་མེད་རེད། ད་དེ་འདྲ་ཡིན་དུས་ད་མཐའ་མ་དེ་ལ་ང་ཚོས་ཀྱི་འགོ་བཙུགས་ཡས་འདི་ད George Orwell གྱི་ད་ལྟ་རྩོམ Shooting the Elephant ལབ་སོ། ད་དེའི་རྩོམ་འདི་ག་ལ་ང་ཚོ། དེའི་སྒྲུང་འདི་འགྲེལ་བཤད་ཅིག་བྱེད George Orwell རྩོམ་པ་པོ་ཁོ་རང་ངོ་སྤྲོད་ཅིག་བྱེད། ཧེ་འདི་བརྒྱུད་ནས་ང་ཚོས་ཀྱི་བསླབ་བྱ་དང་བླང་བྱ་ག་རེ་ཡོད་མེད་ཅིག་རོ། དེའི་སྐོར་ལ་ང་ཚོས་བགྲོ་གླེང་འདྲ་བོ་བྱེད་ཀྱི་རེད་དེ་རིང། ཨོ་ད། རྩོམ་པ་པོ George Orwell ཁོ་རང་དབྱིན་ཇི་གི་རྩོམ་པ་པོ་ད་ཁོང་གི་ངོ་སྤྲོད་མདོར་བསྡུས་ཀྱིས་ཞུ་བ་ན་ཁོ་རང་དབྱིན་ཇི་གི་རྩོམ་པ་པོ་གྲགས་ཅན་ཅིག་ཡིན་པ་དང།

ད་གའ་བོའི་ག་ར་རྩོམ་པ་པོ་དགའ་ཤོས་གྲས་ཡིན་དགོས་འདུག་རྗེས་མ་བི་ཧར་ལ་ད་གནས་སྐོར་འགྲོ་བ་ཡིན་ན་ཨོ་ཝལ་གྱི་འཁྲུངས་ས་དེ་ལ་གནས་སྐོར་ཅིག་མ་འགྲོ་རང་འགྲོ་འདྲ་བོ་ཆགས་དགོས་ས་རེད་ད། ཡིན་ད་ག་ཡ་འགྲོ་དུས་རྡོ་རྗེ་གདན་འགྲོ་བའི་ཞོར་དུ་ལ། རེད་ད། ད་འདི་གཙོ་བོ་རྩོམ་པ་པོ་ཨུ་རྒྱན་ཁྱེད་རང་ཡང་ཨོ་ཝལ་གྱི་ད་ང་གཉིས་དེ་འདྲའི་མོས་མཐུན་བྱུང་བ་དེ་ཨུ་རྒྱན་ཁྱེད་རང་ཡང་ཨོ་ཝལ་ལ་སྣང་བ་འགྲོ་དགོས་ཡ་རྒྱུ་མཚན་ཡོད་ཀྱི་རེད་རོ། ང་རང་འདྲ་བོ་ཅིག་ན

དེ་གཉིས་གཉིས་ཀྱི་བརྗོད་བྱ་གཙོ་བོ་རོ་ཟེར་བར་ལྟ། ཁོ་གཉིས་བརྗོད་བྱ་ཁག་ཁག་རེད་དེ་ཡིན་ན་དེ་གཉིས་གཉིས་ལ་མཐུན་པའི་བརྗོད་བྱ་ཅིག་ག་རེ་ཟེར་ན། ཨོ་ཝེལ་ག་དུས་ཡིན་ན་དུས་ནམ་ཡང་ཁོ་རང་གི་དབང་ཆ་ཟེར་མཁན་དེ་ཚོ་ལ་ཁོ་རང་ག་དུས་ཡིན་ན་དེ་ལ་དཔེ་ཞེད་སྣང་བྱེད་ཀྱི་འདུག་ཨ། དབང་ཆ་ཟེར་མཁན་དེ་ག་གམས་ཀྱི་ས་ཆ་གཅིག་ལ་སྤུངས་བྱས་དེ། ཁ་ལོ་མི་གཅིག་བེད་སྤྱོད་བཏང་བ་ཡིན་ན་མི་གཅིག་ཡིན་ན་རེད་ཚོགས་པ་གཅིག་ཡིན་ན་རེད་གཅིག་བེད་སྤྱོད་བཏང་བ་ཡིན་ན་དེ་གམས་ཀྱི་བ་ལ་དེ་གིས་མི་ལ་བརྡབ་གསིག་དང་ཁོ་ཚོ་ལ་ཉེན་ཁ་ཆེ་ཡོད་རེད་དེ་ལ་ཁོ་གི་དུས་ནམ་ཡང་ཁ་གཏད་དང་དུས་ནམ་ཡང་ཁོ་རང་གི་ད་སྨྱུ་གུ་འཛིན་པ་ཡིན་ན་ཁོས་དེ་ལ་ཁ་གཏད་བྱ་ཡ་གི་དམིགས་ཡུལ་ག་ལ་བར་དང་རླབས་ཆེན་ཅིག་ལ་ང་རང་གི་ད་དུས་ནམ་ཡང་ངོས་འཛིན་བྱས་བསྡད་ཡོད། རེད་རེད་ཁོ་རང་འདྲ་བོ་ཡིན་ན་ད་དམིགས་བསལ་ཅིག་རྩོམ་པ་པོ་དམིགས་བསལ་ཁ་ནི་རྩོམ་པ་པོ་ཁག་ཅིག་ང་ཚོས་ཀྱི་ད་ཁ་ལོ་ཁང་པ་ཞིག་ནང་ལོགས་ལ་བསྡད་མདུན་ཅོག་ཅིག་ལ་བསྡད་ནི་སུ་རྩོམ་བྲིས་བསྡད་ཟེར་བ་ཁོ་རང་རང་འདི་གཅིག་པུ་མ་ཡིན་པར་བ་ཨ་ཅིག་སྤྱི་ཚོགས་ནང་ལོགས་ལ་མར་འཛུལ་ཞུགས་བྱས་བྱས། ནི། གཅིག། འགྱུར་ལྡོག་ད་ཁ་ལོ་འགྱུར་བ་སླེབས་ཀྱི་ཐབས་ཤེས་བྱས་ཟེར་བ་དཔེ་བཞག་པ་ཡིན་ན་ཁོ་རང། གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལོ་ལ་སྤེན་ལ་ཕར་ཕྱིན་བྱས་རོ། སྤེན་གྱི་ནང་ལོགས་ལ་ད་ཁ་ལོ་ང་ཚོ་གི་ཨིན་སྐད་ནང་ན Fascist ལབ་རོ། Fascist ད་ང་ཚོ་བོད་སྐད་ནང་ཡིན་ན་ད་ང་ཚོ་ཧྥ་ཤི་རིང་ལུགས་ལབ་ད་དེའི་ཚིག་སྒྱུར་དེ་རང་ཡིན་ཟེར་རོ། ད་དེའི་རིང་ལུགས་ཀྱི

ཁོ་རང་ཚོ་ནང་ལོགས་ནང་འཁྲུག་ཤོར Civil War བྱུང་རྗེས། Franco General Franco རོ། Franco གྱིས་ད་དབང་ཆ་ཚང་མ་བཟུང་ཡས་ཐབས་བྱུས་བཏང་དུས་སྐབས་ལ་དེ་ནི། Orwell དང་ཁོ་རང་འདྲ་བ་དག Spain ལ་ཡང་དམངས་གཙོ་ལ་བརྟེན་སྲིད་ཅིག་འདི་ཡོད་མཁན་གྱི་ཚོགས་པ་ཆུང་ཆུང་གཅིག་དང་དེ་ནི་དེ་ལ། རྒྱལ་སྤྱི་གི་ཐོག་ནས་རྒྱབ་སྐྱོར་བྱེད་མཁན་མང་པོ་ཞིག་བྱུང་བ་རོ་དེ་ནང་ལོགས Orwell ཁོ་རང་དམག་རྒྱག་ག་དང་བླངས་ཀྱིས་འགྲོ་རྒྱུ་དེ་འདྲ་རེད་ཤག་དེ་ནི་དེ་རྗེས་ལ། དམག་ཆེན་གཉིས་པ་ཚར་བའི་རྗེས་ལ་ད་གཅིག་ག་རེ་འདུག་ཟེར་ན། དབྱིན་ཇི་ལུང་པ་ལ་ད་ཁོ་རང་རྩོམ་བྲིས་ནས་བསྡད་དུས་སྐབས་ལ་དེ་དུས་སྐབས་ལ་ད་སོ་བེད་ཡུ་ནེན་ཡོད་རོ་བ་འདི་ག་ཨུ་རུ་སུ་ཨུ་རུ་སུ་ད་དེ་དུས་དམར་ཤོག་ཆགས་རྗེས་ལི་ནིན་གྱི་འོག་ལ་དམར་ཤོག་ཆགས་རྗེས་དེ་ནི། ནུབ་ཕྱོགས་ཀྱི་བསམ་བློ་བ་མང་པོ་ཅིག་ཨུ་རུ་སུ་གི་དབང་ཆ་དེ་ལ་ཞེ་པོ་དགའ་འདུག་ཨུ་རུ་སུ་གི་དབང་བསྒྱུར་དེ་ལ་ཁོ་རང་ཚོ་གི་ད་མ་མ་རྩ་རིང་ལུགས་དང་ཁོ་རང་ཚོ་གི་གཞུང་ལ་དེས་ད་ཞེན་ཁ་ལོག་བྱས་ཨུ་རུ་སུ་གི་ག་རེ་བྱས་པ་དེ་དཔེ་ཡག་པོ་མཐོང་ཡས་ཇོ། རེད་ནུབ་ཕྱོགས་ནང་གཡོན་ཕྱོགས་ཞེས་གཡོན་རེད་གཡོན་ཕྱོགས་ཀྱི་ཨོ་རེད་རེད་གཡོན་ཕྱོགས་ཀྱི་ལྟ་བ་དེ་ཚོ་ཨུ་རུ་སུ་ད་ཁོ་རང་ཚོ་གི་ད་སྐྱབས་བཅོལ་ས་འདྲ་བོ་ཅིག་ངོས་འཛིན་བྱེད་བྱས་ཨུ་རུ་སུ་གིས་དེ་དུས་ཨུ་རུ་སུ་ནང་ལོགས་ལ་གདུག་རྩུབ་ཤི་མ་ཤི་བྱེད་ཀྱི་ཡོད་རེད་དེ། དེ་ཚོ་ལ་ཡ་མེད་བཏང་བྱས་ཁོ་རང་ཚོ་ཨུ་རུ་སུ་ད། འདི་འདྲ་བོ་ད། ངེད་ཀྱི་མཐོང་ཚུལ་ལ། བུ་དང་བུ་མོ་དགའ་བོ་བྱེད་དུས་སྐབས་ལ་དང་པོ་དགའ་བོ་བྱེད་དུས་སྐབས་ལ་བུ་མོ་དེ་ལ་སྐྱོན་ཆ་མཐོང་མ་རོ་ད། དེ་འདྲ་བོ་ཞིག་ད། འོ་ན་བུ་དེ་ལ་སྐྱོན་ཆ་མཐོང་མ་རོ། འོ་ན་དེ་འདྲ་བོ་ཞིག་ད། དེ་འདྲ་སྐབས་ལ་ཁོ་རང་ཚོས་དཔེ་ཁོ་རང་ཡིད་འདྲ་བོ་འཕྲོག་བྱས་ཨུ་རུ་སུ་གི་དབང་ཆ་དེ་ལ་ཡིད་འདྲ་བོ་འཕྲོག་བྱས་མང་པོ་ཞིག་རྩོམ་པ་པོ་མང་པོ་ཞིག་ད་ཁོ་རང་ཚོ་རྩོམ་པ་པོ་མཁས་པ་རེད་དེ་ཡིན་ན་ཡང་མང་པོ་ཅིག་ཞ་ར་འདྲ་བོ་ཆགས་འདུག་བ། དེ་དུས་སྐབས་ལ། དངོས་གནས་ཀྱི་ཨོར་ཝེལ་ཁོ་རང་མི་བློ་དྲང་པོ་གནས་བྱས་དེ་དུས་ཁོ་རང་ཁོ་རང་གི་གཡོན་ཕྱོགས་ལ་དེ་ཁོ་རང་སྤྱི་ཚོགས་རིང་ལུགས་ལ་དེ་མོས་པ་ཡོད་མཁན་ཅིག་རེད་འདུག་ཡིན་ན་ཡང་ཁོ་རང་གི་སྤྱི་ཚོགས་རིང་ལུགས་འདོད་པ་ཡོད་རེད་དེ་ཡིན་ན་ཡང་དམར་ཤོག་གི་ལྟ་བ་བཟུང་མཁན་དང་དམར་ཤོག་དེ་ཚོ་གི་ཡང་དབང་ཆ་དེ་ལ་ལོག་སྤྱོད་བེད་སྤྱོད་བཏང་དུས་སྐབས་ལ་ཁོ་གི་དེ་ལ་ཁོང་གི་རྩོམ་མང་པོ་སྤེལ་དེ་ང་ཁོ་རང་དགའ་བོ་བྱེད་དགོས་ཀྱི་རྒྱུ་མཚན་ཅིག་དེ་ཡིན། རེད་རེད་ཁྱེད་རང་འདི་བཤད་ཀྱི་ཡོང་ན་ཤེས་རེད་ཨུ་རུ་སུ་ནང་ལོགས་ལ Stalinist Regime Stalin སླེབས་བྱས། Stalin གི་དབང་ཆ Stalin གི་ད་ག་རེ་ལབ། སྲིད་དབང་གི་སྒྲོམ་གཞི་བཞུར་བ། དེས་ན་འདི་ལ་ད་སྐྱོན་འཛུགས་ཆེ་ཤོས་ཅིག་སྐྱོན་འཛུགས་ཟུག་ཤོས་ཅིག་ཕལ་ཆེར་ཕལ་ཆེར་ཨོ་ཝེལ་གྱི་རྩོམ་རིག་རེད། རེད་རེད། ཨོ་ཝེལ་གྱི་ད་ལྟ Animal Farm ཟེར་མཁན་དེ་ཡིན་རྒྱུ། སྤུ་གུ་གི་སྒྲུང་འདྲ་བོ་ཡོད་རོ། བྱིས་པའི་སེམས་ཅན་ཡི་སེམས་ཅན་གྱི་ག་རེ་ལབ་སྒྲུང་སྤུ་གུ་ཆུང་ཆུང་གི་སྒྲུང་འདྲ་བོ་ཡོད་རེད་དེ་ཡིན་ན་ཡང་དེའི་རྒྱབ་ལོགས་ཀྱི་གོ་བ་དེ Stalin གྱི་ཨུ་རུ་སུ་ནང་ལོགས་ལ་དབང་བསྒྱུར་བྱས་ནས་ད་གདུག་རྩུབ་ཀྱི་དབང་བསྒྱུར་བྱས་བ་དེ་ལ་ཁོ་རང་གིས་ད་ཁ་གཏད་ངན་པ་ཅིག་བཅག་རྒྱུ་འདུག་དེ་ག་རེ་ལབ་ད་ཚ་ཐག་ཆོད་ཅིག་བཅག་བ་འདྲ་བོ་ཅིག་ངོས་འཛིན་བྱེད་ཀྱི་འདུག་བ་ད་ད་ལྟ་ཡང་དེ་དེབ་དེ་མི་དེ་ཚོ་དགའ་བོ་བྱེད་དགོས་འདྲ་བོ་ཡོད་རོ་དེ་འདྲ་འདྲ་བོ་ཅིག་རེད་ལགས་སོ་ད་ང་ཚོ་དེ་རིང་གི་བརྗོད་གཞི་འདི་ལ་དངོས་སུ་མར་འགྲོ་བ་ཡིན་ན། ད་ཁོང་གི་ད་བརྩམས་ཆོས་ནང་ནས་གཅིག་འདི་རེད་འདུག་བ་ད་ད་དབྱིན་ཇི་ལབ་པ་འདྲ་བོ Shooting an Elephant གླང་ཆེན་གཅིག་ལ་མེ་མདའ་གཞུ་བ་འདྲ་བོ་ཞིག་ད་བོད་སྐད་ཐོག་ནས་སྟབས་བདེ་བོ་ཞུ་བ་འདྲ་བོ། ད་འདི་ཨོ་ཝེལ་ཁོ་རང་ད་ལྟ་སྤེན་ལ་དམག་མ་རྒྱག་གོང་ད་དམག་ཆེན་གཉིས་པ་གི་སྔོན་ལ། དེ་དུས་སྐབས་ལ་ད་ཁོ་རང་མི་ཚེ་དེ་དཔེ་འདི་རེད་འདུག་ག་རེ་ལབ་མི་ཚེ་དེ་ནང་ལོགས་ལ་བྱུང་བ་མང་པོ་དཔེ་ཁྱད་མཚར་མང་པོ་བྱུང་འདུག་ད། ཁོ་རང་དེ་དུས་སྐབས་ལ་འབར་མ་དེ་ཨིན་ཇི། བཙན་རྒྱལ་རིང་ལུགས་ཀྱི་འོག་ལ་ཡིན་དུས་སྐབས་ལ་ཁོ་རང་བཙན་རྒྱལ་རིང་ལུགས་ཀྱི་དམག་མི་དམག་མི་ཟེར་བར་ད་སྐོར་སྲུང་བ་ར་ཉེན་རྟོག་པ། ཉེན་རྟོག་པ་དཀྱུས་མ་ཅིག་བྱས་རྗེས་འབར་མ་ལ་ཁོ་རང་དེ་དུས་ད་ཕ་གི་ལས་ཀ་བྱེད་པའི་སྐབས་ཀྱི་བྱུང་བ་ཅིག་གི་ད་ཚོར་བ་ཅིག་རེད་ཤག་བ། ལོ་ལྔ་ཙམ་འདྲ་བོ་ཞིག་ཁོ་རང་འགྲོ་བས་ན་ཆུང་དུས་ནས

ཁོ་རང་ཚོ་ད་དུས་མ་ཉམས། ད་ཉམས་ཆག་འགྲོ་བའི་སྐབས་ད་སྒོ་མ་བརྒྱབ་གོང་འདྲ་བོ་ཆགས་དགོས་རོ། ད་སྤྱིར་བཏང་ད sun never set on the British Empire ལབ་ད་དབྱིན་ཇི་གི་བཙན་རྒྱལ་རིང་ལུགས་དེ་ལ་ཉི་མ་དུས་ནམ་ཡང་ནུབ་སྲིད་ཀྱི་མ་རེད་ལབ་ཡོད་དེ་དེ་དུས་ད་དམག་ཆེན་གཉིས་པ་འགོ་མ་བཙུགས་གོང་དུ་ཁོང་ཚོ་ཉི་མ་དུས་ནུབ་རྩིས་བྱེད་དགོས་རོ། ནུབ་རྩིས་བྱེད་དགོས་སྐབས་ད་དེ་དུས་སྐབས་ལ་ད་ཁོ་རང་བཙན་རྒྱལ་རིང་ལུགས་ཀྱི་ད་ཁོ་རང་ཚོ་སྒྲོམ་གཞི་ཆེན་པོ་དེ་ནང་ལོགས་ལ་ཁོ་རང་དམག་མི་དཀྱུས་མ་ཞིག་བྱས་པས་ད་དེ་ནང་ལོགས་ཀྱི་ག་རེ་ལབ་དགོས་རེད་ད། ཆ་ཤས་ཆུང་ཆུང་ཅིག་བྱས་རྗེས། ཆ་ཤས་ཆུང་ཆུང། དབང་བསྒྱུར་བྱས་ཁ་ལོ་ཁོ་རང་དེ་གི་ད་ཚབ་འདྲ་བོ་ཞུ་བ་ད། དབྱིན་ཇི་བཙན་རྒྱལ་རིང་ལུགས་ཀྱི་ཚབ་བྱས་རྗེས་འབར་མ་ལ་དེ་བྱས་པའི་སྐབས་ལ། ཁོ་རང་ཁོ་རང་གི་ད་སོ་སོ་རང་གི་འཚོ་བ་མ་སྟོན་བྱ་བ་ཅིག་རྩོམ་འདི་དེ་ནས་ཆགས་ཀྱི་འདུག་ད་དེ་རྩོམ་འདི་ཁོ་རང་དངོས་སུ་ད་ཅིག་ཐེངས་མ་ཅིག་ཀློག་བ་ཡིན་ན། གོ་བ་འདི་ད་ལོན་མ་ཐུབ་པའི་གང་ཡང་ཡོད་མ་རེད་རྩོམ་འདི་ཁ་རི་ཁ་ཐུག་འདྲ་བོ་ཅིག་རེད་དོ། རེད་ད་རྩོམ་འདི་སྤྱིར་བཏང་ད་ལྟ་འདི་སྒང་ལ་བགྲོ་གླེང་བྱེད་འདུག་བ་ཁག་ཅིག་ལབ་ན་རྩོམ་འདི་འདི་ནང་ལོག་ལ་ད་མི་སྣ་གཙོ་བོ་བརྗོད་རོགས་འདི་ཁོ་རང་རེད་ཟེར་བ་ཁོ་རང་རང་གི་ཉམས་མྱོང་རེད་ཁོ་རང་གི་སྒྲུང་བཤད་ཀྱི་ཡོད་རེད་ཁག་ཅིག་ལབ་ན་ཁོ་རང་རང་མ་རེད་ཟེར་བ་ད་འདི་ད་ང་ཚོའི་གི་ད་འདི་བགྲོ་གླེང་འདི་ལ་གང་ཡང་ཁྱད་པར་འགྲོ་བ་མ་རེད་དེ་ནས་ད་སྒྲུང་འདི་གཙོ་བོ་འདི་ད་འདི་ནང་ལོག་གི་སྒྲུང་འདི་བྱ་ཡང་ཅིག་འགྲེལ་བཤད་ཅིག་གེ་གེ། རེད་ད་འདི་ད་ལྟ་དབུ་ཅན་ལབ་པ་འདྲ་བོ་རྩོམ་འདི་དངོས་སུ Orwell ཁོ་རང་གི་མི་ཚེ་ནང་ལ་བྱུང་བ་ཅིག་རེད་མི་འདུག་ལ་ད་འདི་ཡང་ཁོ་རང་གི་ད་ཁོ་རང་སྐོར་ལ་སློབ་སྦྱོང་བྱེད་མཁན་མི་དེ་ཚོ་གི་ད་བགྲོ་གླེང་འདྲ་བོ་བྱེད་ཡ་ཅིག་མ་གཏོགས་ད་ནི་རྩོམ་གི་བརྗོད་བྱ་འདི་གལ་ཆེན་པོ་ཅིག་ཡིན་དུས་སྐབས་ད་འདི་རྩོམ་འདི་ད་དང་པོ་མ་ཁ་བསྡུར་ཅིག་ཀློག་པ་ཡིན་ན། Orwell ཁོ་རང་ད་དམག་མི་ད་སྐོར་སྲུང་བ་དཀྱུས་མ་ཅིག་ད་སྐོར་སྲུང་བ་དཀྱུས་མ་ཅིག་རེད་མི་འདུག་ད Sub Divisional Officer ཟེར་གི་འདུག་ད་ཁོ་རང་འདི་སྐོར་སྲུང་བ་ནང་ནས་དཔོན་པོ་འདྲ་བོ་ཆུང་ཆུང་ཆུང་ཆུང་ཡིན་ས་རེད་ད་དང་པོ་ཁོ་རང་ནི་ད་ཁོ་རང་འདི་རྩོམ་འདི་མར་ཀློག་དུས་སྐབས་ལ་ཁོ་རང་འདི་ལ་འདོད་པ་ཞེ་དྲག་མེད་པ་ཅིག་ལས་ཀ་འདི་ལ་ལས་ཀ་འདི་ལ་རེད་གང་ཡིན་ཟེར་ན་དེ་དུས་སྐབས་ལ་ཁོ་རང་ད་ཨིན་ཇི་བཙན་རྒྱལ་རིང་ལུགས་ཀྱི་ཚབ་མཚོན་མཁན་བྱེད་དུས་སྐབས་ལ་ད་ཁོ་རང་མི་ལ་དབང་བསྒྱུར་བྱེད་དགོས་ཀྱི་རེད་བ་ས་གནས་མི་མང་ལ་འབར་མ་གི་མི་དེ་ཚོ་ལ་མི་མང་དེ་ཚོ་ཁོ་ལ་རྣམ་འགྱུར་དཔེ་འདྲ་ངན་པ་བསྟན་གྱི་ཡོད་ས་རེད་དེ་ཁོ་རང་འདི་གི་སེམས་པ་སྐྱིད་པོ་ཅིག་ལ་ཡོད་ས་མ་རེད་དམིགས་བསལ་གྱི་ཁོ་རང་གི་དཔེར་ན་དུམ་མཚམས་དང་པོ་དེ་ནང་ལོགས་ག་རེ་འདུག་ལབ་ན་འབར་མ་གི་ནང་པ་གི་བླ་མ་དེ་ཚོ་ཁོ་ལ་དམིགས་བསལ་གྱི་སྡང་པོ་བྱེད་གི་འདུག་ཟེར་ནས་ཁོ་རང་དེ་དེ་བྱེད་དེ་ལ་ད་ཁོ་རང་ལས་ཀ་འདི་བྱེད་ཡ་འདོད་པ་ཞེ་དྲག་མེད་པ་ཡིན་ན་ད་ཁོ་རང་ཚོ་ལས་ཀ་བྱེད་མཁན་ཡང་ཉོབ་དབང་བསྒྱུར་བྱེད་མཁན་ཡང་ཉོབ་དབང་བསྒྱུར་བྱེད་ས་ཡང་ཚུར་ལ་རྣམ་འགྱུར་ཡག་པོ་མ་བསྟན་དུས་ཁོ་རང་དེ་ལ་རྣམ་འགྱུར་ག་རེ་ལབ་དགོས་རེད་ད་ལས་ཀ་སྐྱིད་པོ་མེད་པ་ཁོ་རང་དེ་ལ་རྩ་བ་རང་ནས་འདོད་པ་མེད་པ་འདྲ་བོ་ཅིག་དེ་འདྲ་ཅིག་རེད་ཤག་དེ་ནི་དེ་རྗེས་ལ་ཉི་མ་གཅིག་ཁོ་རང་ལ་ད་ཁོ་རང་གི་ད་སྐོར་སྲུང་གི་ལས་ཁུངས་འདྲ་བོ་དེ་ལ

འདི་འདྲ་བོ་ཆགས་ཀྱི་འདུག་ཨང། ཨོ་དེ་འདྲ་ཆགས་དུས་སྐབས་ལ། དེ་ནི། གླང་ཆེན་འདི་གིས་ད། མི་དང་དེ་ཚོ་ལ་སྐྱོན་མང་པོ་བྱས་དུས་སྐབས་ལ་ད། མི་དེ་ཚོ། སྡུག་སྐད་ཤོར་རྗེས་ད། ཅིག་བྱས་ན་ལབ་ནས་ཁོ་ལ། ཁོ་ཚ། ཁོ་ལས་ཁུངས་ལ་བཅར་ཡིན་ས་རེད་བ། ཁོ་རང་དབང་བསྒྱུར་མཚོན་གོ། ད་ཁོ་རང་དབང་བསྒྱུར་མཚོན་དུས་སྐབས་ལ་ད་མི་མང་ཁོ་རྩ་ལ་བཅར་གྱི་རེད་བ་ད་རོགས་པ་བྱེད། ད་ཅིག་བྱེད་དགོས་འདུག་ལབ་ནས། དེ་ནི་ཁོ་རང་ད་མེ་མདའ་ཅིག་ལེན་བྱས། ད། གླང་ཆེན་དེ་ལ་ག་རེ་བྱེད་དགོས་འདུག་ད་ཁོ་རང་ལས་ཀ་དེ་བྱེད་ཡག་འདོད་པ་ཞེ་དྲག་ཡོད་མ་རེད་དེ། ད་ཁོ། ད་ཁོ་རང་གཅིག་བྱེད་དགོས་ད་ཁོ་རང་གི་ལས་འགན་གཅིག་ཁྱེར་ཡོད་དུས་སྐབས་ལ་ད་ཡ་མེ་མདའ་དེ་ཁྱེར་བྱས་དེ་ཁོ་རང་ཁྲོམ་ར་འདྲ་བོ་དེ་ལ་འགྲོ་གི་འདུག། རེད་རེད། ཁྲོམ་ར་དེ་ལ་འགྲོ་དུས་སྐབས་ལ་དེ་ནི་ཆོས་རོགས་ཅན། གླང་ཆེན་དེ་གི་ད་ག་རེ་ལབ་དགོས་རེད་ད་ལམ་ཁ་ལ་ཁོ་རང་མི་ཚང་མ་ལ་སྐད་ཆ་འདྲི་དུས་ད་ཁོ་རང་གི་ད་དེ་ནང་ལོག་ལ་ད་ག་རེ་ལབ་དགོས་རེད་ད་ང་ཚོའི་གི་མི་ཅིག་ཁོ་རང་ལམ་ཁ་སྟོན་བྱེད་དུས་ཁོ་རང་གི་ད་ནི་གླང་ཆེན་དེ་གི་ད་ཐུན། ཐོན་ཁ་ལེར་ཐོན་ཁུངས་ལེར་རོ། ད་ལྟ་ང་ཚོ་ཁ་ལོར་འབྲུ་རིགས་དང་དེ་འདྲ་མང་པོ་ཞུགས་ཀྱིས་འཕྲོ་བརླག་བཏང་བ་ཞིག་རོ། ཐོན་ཁུངས་མང་པོ་ཞུགས་ཀྱིས་འཕྲོ་བརླག་བཏང་བ་ཞིག་ཁོ་རང་གིས་མཐོང། དེ་ནི་གང་འཚམ་གྱིས་ནི་མི་གཅིག་ལས་ཀ་བྱེད་མཁན་མི་དཀྱུས་མ་གཅིག་རོ་ཀུ་ལི་གཅིག་ནི་གླང་ཆེན་འདི་གིས་བསད་བཞག་མཐོང་འདུག་མི་ཚང་མས་ཀྱིས་ད་ཁོ་རང་ལ་རེ་བ་དེ། ད་ཁོ་རང་མེ་མདའ་ཁྱེར་ནས་གླང་ཆེན་འགྲམ་ལ་འགྲོ་དགོས་རེད་བསད་འདོད་པ་ཡོད་མ་རེད། སོ་སོའི་གི་འགན་གྱིས་འགྲོ་དགོས་ཁེལ་གི་རེད། ཡིན་ནའི་ཁོ་རང་གིས།

ཡང་ད་ཀླད་ཚ་བ་འདྲ་བོ་ཆགས་གོ་ད་ཁོ་རང་ཡང་ན་མ་མ་ཆོམ་རང་བྱུང་འདྲ་བོ་ཆགས་ཀྱི་མི་ཚང་མ་ལྟ་སྡོད་དུས་སྐབས་ལ་ད་ཁོ་རང་སྒེར་གྱི་འདོད་པ་གའི་ཡོད་མ་རེད་དེ་ཡིན་ན་ཡང་ད་མི་མང་གི་གནོན་ཤུགས་འདྲ་བོ་དེ་གིས་ཁོ་རང་གླང་ཆེན་ལ་མེ་མདའ་ཐེངས་མ་མགོ་ལ་ཐེངས་མ་གསུམ་གཞུས་བཏང་འདུག་ཡ་གླང་ཆེན་དེ་ད་དེ་ད་འོན་ཏེ་དུམ་མཚམས་འདི་ནང་གླང་ཆེན་ལ་མེ་མདའ་གཞུས་ཚར་བའི་རྗེས་ལ་གླང་ཆེན་གྱི་ད་ད་ཁོ་གཉིས་ཀྱི་མེ་མདའ་ཕོག་ནས་གླང་ཆེན་དེ་ད་ཁ་ནས་མར་མཆིལ་མ་འཛར་བྱས་གཟུགས་པོ་དེ་མ་ག་ལེ་ག་ལེ་མ་ས་ནས་མར་ཟགས་བྱས་ད་དེ་མ་དེ་གི་འགྲེལ་བཤད་དེ་དཔེ་སེམས་པ་སྐྱོ་འདྲ་བོ་ཡོད་དོ་རེད་རེད་རེད་གླང་ཆེན་དེ་ག་ལེ་ག་ལེ་ཤི་གི་མི་འདུག་གོ་རེད་གླང་ཆེན་དེ་ད་སེམས་ཅན་དེ་དཔེ་སྟོབས་ཤུགས་ཆེན་པོ་ཡིན་དུས་སྐབས་ལ

མི་མང་དེ་ཚོ་འཁྱེར་འགྲོ་སོང། དེ་འདྲ་འདྲ་བོ་ཅིག་ལབ་བྱས་དེ་ཡིན་ན་མཐའ་མ་དེ་ལ་ད་དེ་འདྲ་བོ་ཅིག་རེད། འོ་ན་ཁོ་རང་གིས་ད་དེ་རྩོམ་འདི་གི་མཐའ་མཇུག་ལ་ཁོ་རང་གིས་འདི་ན་དེ་གསལ་བོ་ལབ་ཡོད་ར་ཁ་ལ་བར་ད་ངས་བསད་དགོས་པའི་རྒྱུ་མཚན་གཙོ་བོ་དེ་ཁོ་རང་ང་ལྐུགས་པ་འདྲ་བོ་མཐོང་ཡའི་འཕྲོ་མ་འཇོག་ཟེར་ར་ཁོ་རང་གིས་དེ་ནི་འདི་རྩོམ་གི་མགོ་མཇུག་ལ་མགོ་ལ་ཡོད་ར་ཇི་ལྟར་ཁ་ལ་ཡོད་ར། དབྱིན་ཇིའི་མི་དཀར་བོ་ཅིག་གིས

ང་ཚོ་དབང་བསྒྱུར་བྱེད་མི་དེ་ཚོ་ལ་གད་མོ་མ་ཤོར་ནས་འཕྱ་ལད་འཕྱ་ལད་རྒྱག་ཡ་གི་གཞི་མ་ཆགས་ན་བསམ་ནས་དེ་སེམས་ནང་ལ་ཉི་མ་ཉི་མ་ནས་ཉི་མ་དེ་སེམས་ཁྲལ་ཡོད་རེད་ལབ་དེ་དངོས་གནས་ད་དེ་ཁོ་རང་གི་དཔེ་ཚོར་བ་དེ་སེམས་ནང་ག་རེ་ཡོད་བ་དེ་ཇི་མ་ཇི་བཞིན་མ་སྤུངས་བྱ་རྒྱུ་ཅིག་རེད་དོ་ཚོར་བ་དཔེ་དྲག་པོ་ཅིག་རེད་ད་དེ་རྩོམ་འདི་གི་ད་བརྗོད་བྱ་ཅིག་ཁ་ལ་ན་རེ་རྩོམ་འདི་གི་བྱུང་བ་ད་ཁབ་ཏུ་མ་བཤད་པ་ན་དེ་འདྲ་བོ་ཅིག་རེད། རེད་རེད་རེད་རྩོམ་འདི་འདྲ་བོ་ཞིག་རེད་ད། ད་དེ་ནས་ཡིན་ན་ཡང་ད་རྩོམ་འདི་གི་ད་ག་ལ་བར་སྙིང་ཁུ་ཟེར་བོ་རེད་ད་མར་ཁུ་འདྲ་བོ་དེ་ཡ་བརྗོད་བྱ་གཙོ་བོ་དེ་ལེན་བ་ཡིན་ན་ད

བཙན་རྒྱལ་རིང་ལུགས་ཀྱི་སྒྲོམ་གཞི་ནང་ལོགས་ཁོ་རང་རོ་ཕོག་ཡིན་འདུག་ད་དེ་ཚོ་མང་པོ་ཅིག་ག་ལ་བར་ཁེ་ཕན་ཅིག་མ་གཏོགས་གྱོང་གུད་ཅི་མེད་པ་འདྲ་བོ་ཞིག་ལྟ་སྟངས་བརྗོད་རོ་ད་འདི་འདི་རྩོམ་འདི་བརྒྱུད་བྱས་ཨོར་ཝེལ་གྱིས་ད་འདི་ཏག་ཏག་མ་རེད་ཤག་ཟེར་བ་འདི་བཅོས་འདི་ལྟ་ཕྱོགས་འདི་ལ་བཅོས་འདུག་ག་རེ་ཞིག་ན་ན་ད་ཁོ་རང་འགྲོ་ཡིན་ན་འདི་ནང་ལ་གསལ་བོ་ག་རེ་ལབ་ན་ཚིག་ཅིག་ད་ད་ངེད་ཀྱིས་དཔེ་བཞག་ན་ད་དཔེ་བཞག་ན་ཁོ་རང་གིས་ཚིག་ཅིག་ད་ད་ངེད་ཀྱིས་སྡོམ་ཚིག་ཆུང་ཆུང་ཞིག་ཀློག་པ་བྱས་ན།

རང་དབང་དེ་ཤོར་གྱི་འདུག་རང་མི་གཞན་པ་གི་རང་དབང་གཅིག་པོ་འཕྲོག་གི་མི་འདུག་སོ་སོ་རང་དབང་གི་རང་དབང་དེ་ཤོར་གྱི་འདུག་དཔེ་བཞག་ན་ཁོ་རང་གི་ནང་ཁོ་རང་གི་འདི་གནས་སྟངས་འདི་ནང་ལོགས་ལ་མི་ལ་བསད་འདོད་ཡོད་མ་རེད། འདི་གླང་ཆེན་འདི་ལ་བསད་འདོད་ཡོད་མ་རེད་ཡིན་ན་བསད་དགོས་ཁེལ་གི་རེད་ཁ་ལ་ན་རང་དབང་དེ་འཕྲོག་བ་ནང་བཞིན་རེད་མི་གི་གནོན་ཤུགས་དང་མི་གི་ད་ཁ་ལོ་རེད་མི་གི་ཆོབ་མ་ཆགས་ཡ་གི་དོན་དག་ལ་རོ་ནི་འདི་འདི་གི་ཁོ་རང་རང་དབང་ཤོར་འགྲོ་ཡ་འཇོག་རོ་དེ་ནང་བཞིན་གི་ད་ཆེ་ས་ནས་བཤད་པ་ཡིན་ན་ང་ཚོ་བཙན་རྒྱལ་རིང་ལུགས་ཀྱི་སྤྱི་ཚོགས་ནང་ལོགས་ལ

གཞན་ལ་གཞན་ལ་འཚེ་བ་བྱེད་བ་ཡིན་ན་དབང་ཆ་བཟུང་ནས་གཞན་ལ་འཚེ་བ་བྱེད་ན་སོ་སོ་ལའང་ཡང་འཚེ་བ་བྱེད་བར་འགྲོ་ད་དེ་ཁོ་རང་གིས་ད་དེ་ཕལ་ཆེར་ཨོར་ཝེལ་ཁོ་རང་གིས་སྡོམ་དེ་འདྲ་བརྒྱབ་པ་རེད་ད་ད་ཧྥ་ནོན་ཁོ་རང་གིས་སྡོམ་དེ་འདྲ་བརྒྱབ་པ་དེ་ད་དེ་མཁས་པ་མང་པོས་སྡོམ་དེ་འདྲ་ཅིག་བརྒྱབ་ཡོད་དུས་སྐབས་ལ་དེ་དངོས་ཡོད་གནས་ཚུལ་ཅིག་ཡིན་པ་ཕལ་ཆེར་གསལ་བོ་རེད་ཡིན་ས་འདུག་སོང་དུས་སྐབས་ལ་ད་ད་ལྟ་གི་བརྗོད་གཞི་འདི་ད་གཅིག་ཡང་ད་ང་གཉིས་ཀྱིས་དེ་འདྲ་ཅིག་གདམ་དགོས་རྒྱུ་མཚན་ག་རེ་ཟེར་ན། ད་ལྟའི་ཆ་ལ་ད་ཨོར་ཝེལ་གྱི་རྩོམ་འདི་ད་ལོ་བདུན་ཅུ། རྒྱ་ཆོས་ངན་ལ་དྲི་ཆོས་ཅིག་རེད་དེ་ཡིན་ན་ཡང་ད་ལྟའི་ཆ་ལ་ང་རང་ཚོ་བོད་པ་ཅིག་ཡིན་ན་ཡང་དང་བོད་པ་དེ་དུས་བཙན་རྒྱལ་རིང་ལུགས་པ་དེ་དབྱིན་ཇི་ཆགས་དེ་གོ་དེ་ད་ལྟ་རྒྱ་ནག་ཆགས་དེ་གོ་རྒྱ་དམར་པོའི་གཞུང་དེ་ཆགས་དུ་ང་ཚོ་བོད་དེ་ཁ་ལོ་སར་འཕྲོག་དེ་ནི་མི་སེར་སྤེལ་ཡུལ་ལབ་ན་རེད་བཙན་རྒྱལ་རིང་ལུགས་ལབ་ན་རྒྱ་ནག་གི་བྱེད་བསྡད་དུས་སྐབས་ལ་དངོས་སུ་མྱངས་བསྡད་མཁན་ཅིག་ད་ལྟ་ང་ཚོ་བོད་པ་ཆགས་དེ་གོ་རོ། དེ་འདྲ་ཡིན་དུས་སྐབས་ལ་དེ་ནི་ཨོ་ཝེལ་གྱི།

ང་ཚོས་ཀྱིས་དགག་པ་བྱེད་དུས་ལས་འགན་ཆེ་ཤོས་ཤིག་ག་རེ་ལབ་ན། ང་ཚོ་དང་བཙན་རྒྱལ་རིང་ལུགས་ཀྱི་སྒྲོམ་གཞིའི་ནང་ལོགས་ནི་ང་ཚོས་ཀྱིས་ཞི་བ་ཕྱོགས་བྱས་རོ། Softer Side། བྱས་རོ། དེ་ཡང་ང་ཚོས་ཀྱིས Rediscover བྱས་ཏེ་ད་འགོ་ནས་རྙེད་ཐུབ་ཡས་བྱས་རོ། དེ་ང་ཚོས་ཀྱིས་ལས་འགན་ཆེན་པོ་ཞིག་རེད་དེ་ངོ་མ་ཟེར་དོ། ཁོ་རང་གིས་སྡོམ་སྙན་པོ་ཞིག་བརྒྱབ་འདུག་ད་དེ་ཁོ་རང་གིས་ཁ་ལ་བར་བསམ་བློ་བཏང་ན་དེ་ང་ཚོ་བོད་པ་བཙན་རྒྱལ་རིང་ལུགས་བ་ལ་བརྙས་བཅོས་ཟེར་ངེས་ཀྱི་མི་མི་སེར་ང་ཚོ་མི་རིགས་འདི་ལ་དངོས་གནས་ཀྱི་བསླབ་བྱ་ཁ་ལོ་གཏིང་ཟབ་པོ་ཅིག་རེད་དོ་ད་ང་རང་ཚོ་ཁོ་རང་ཚོ་ནང་བཞིན་གྱི་ལེན་འདོད་ཆེ་བས་ན།

ཕྱོགས་གཞན་པ་གཅིག་ལ་བརྙས་བཅོས་བྱེད་པ་ཡིན་ན་དེ་ཧ་ལོ་རེད་གདུག་རྩུབ་བྱེད་པ་ཡིན་ན། ཐ་མ་མཐའ་མཇུག་དེ་ལ་ཕྱོགས་གཉིས་ཀ་ལ་གྱོང་རག་ཡ་གཅིག་རེད་དོ། ཁོ་དབང་ཆ་གི་འཐབ་རྩོད་ཁོ་དབང་ཆ་གི་བེད་སྤྱོད་ལོག་པ་དང་སོ་སོ་ལ་ཞེ་བོ་གཅིག་ཡག་པོ་རེད་འགྲོ་ཡ་གཅིག་ད་ཕར་ཕྱོགས་དེ་ལ་གྱོང་རག་འགྲོ་དེ་འདྲ་གི་རེད་མི་འདུག་བ། གཉིས་ཕུང་སོ་སོ་སོ་སོ་ཕུང་རང་བཞིན་གཉིས་ཕུང་གི་ལས་ཀ་གཅིག་ཆགས་དེ་འདྲ་ཡིན་ས་རེད་ད་དེ། རེད་དེ་ནང་ལ་ཡང་ང་ཚོ་གི་གསལ་བོ་བཟོས་དགོས་ཡ་གཅིག་ཡང་དེ་འདྲ་དཔེ་བཞག་ན་ཡང། མི་རིགས་དཀར་བོ་ཅིག་གིས་མི་རིགས་ནག་པོར་དབྱེ་འབྱེད་བྱེད་ཀྱི་ཡོད་ན། རེད། ང་ཚོས་ཀྱི་གཉིས་ཀ་ལ་གྱོང་གཅིག་པ་རེད་ལབ་གོ་མ་རོ། འདི་འདི་གི་རེད་རེད་ནང་ལོགས་ལ་རེད། འདི་ཁ་ལོ་བ་ལ་ན། ཡིན་ད་ཡིན། དབང་ཆ་འདི་གི་བེད་སྤྱོད་བྱེད་ས་ཅིག་རེད། རེད་རེད། དབང་ཆ་གི་བེད་སྤྱོད་བྱེད་ས་འདི་གི་གདུག་རྩུབ་མང་བ་མྱང་གོ་རེད་རོ། དཔེ་བཞག་ན་ང་ཚོས་ཀྱི་ཐོན་ཁུངས་ཀྱི་ད་གྱོང་གུད་ཅིག་རོ། རེད། ད་ང་ཚོས་ཀྱི Material Loss ཅིག་རོ། ཤུགས་ཆེ་ཡོད་རེད། རང་བཞིན་རྒྱུ་དངོས་པོ་གི་རེད་རེད། གྱོང་གུད་རང་བཞིན་གྱི་ཤུགས་ཆེ་ཡོད་རེད། དཀའ་ངལ་མང་བ་མྱང་གོ་རེད། ཡིན་ན་ཡང།

རྒྱུ་དངོས་པོ་ཐོག་ནས་ཁོ་ཡར་རྒྱས་འགྲོ་གི་རྣམ་པ་ཅིག་ཡོད་རེད་དེ་ད་ལྟའི་རྒྱ་ནག་དེ་རང་ཆགས་དེ་གོ་རེད་དེང་སང་རྒྱ་ནག་ཞེ་བོ་ཅིག་ཡར་རྒྱས་འགྲོ་གི་འདུག་ལབ་གོ་རོ། ཡིན་ན་ཡང་ཁོ་ཚོ་སེམས་པ་སྐྱིད་པོ་མེད་བ་དང་དེ་གི་དབང་བསྒྱུར་སྒྲོམ་གཞི་དེ་ནང་བསྡད་བསྡད་བའི་སྐབས་ལ། བོད་པ་ཡང་ང་ཚོ་གྱོང་རག་ཡོད་བ་དེ་དེ་གསལ་པོ་གསལ་རྐྱང་རོ་བ་དེ་དེ་བོད་པ་གི་ནང་ལོག་ལ་ང་ཚོ་མྱང་གི་ཡོད་དེ་ཧ་གོ་གོ་བ་རེད་དེ་ཡིན་ན་ཁོ་རང་ཚོ་ནང་ལོག་ལ་ཡང་དེ་མེད་བ་ཅིག་རེད་ཤག་ད། ངོ་འཕྲོད་དགོས་ཡ་གི་ལན་ངོ་འཕྲོད་གི་ལས་འགན་ཆགས་ཆགས་ཀྱི་ཡོད་དུས་སོང། དཔེ་བཞག་ན་ང་ཚོའི་ཡིན་ད་ཅང་ད་དེ་ཡོད་རོ་ང་ཚོ Patriarchal Society ཁ་ལེ་རེད་ད་ས་བོན་རིང་ལུགས་ལ་ཁ་ཞེ་ཐོགས་སེ་གི་ཏག་ཏག་བསྡད་གི་ཡོད་རོ་ཚོགས་མ་སོ།

ཁྱེད་རང་ལ་འདི་ད་ལྟ་མི་གཞན་པ་གིས་འགྲེལ་བཤད་བྱེད་ཆགས་ཡོད་ཀྱི་ད་བྱེད་གོ་ནམ་སེམས་བྱས་རོ་འདི་ཁྱེད་རང་ལ་བྱེད་ཡས་ཀྱི་རང་དབང་དེ་མེད་བ་ཁྱོད་རང་གིས་རང་དབང་ནང་ལོགས་འདི་མང་པོ་ཅིག་ད་དོན་འགྲུག་ཡོད་རོ་བྱས་རོ་ང་ཚོས་ཀྱི་ཕོ་མཆོག་གི་སྒྲོམ་གཞི་འདི་ལ་གདོང་ལེན་བྱེད་དགོས་གན་བྱེད་དོ་འདི་བུད་མེད་ཅིག་པོ་མ་ཡིན་པ་བྱས་ཧ་ཕོ་ལ་ཡང་ཁེ་བཟང་ཡོད་བ་འདི་ངོ་འཕྲོད་ཡོད་ན་མཉམ་དུ་མཛེས་ཤུགས་ཆེ་ཐོས་བྱས་རོ་འདི་ཡང་ཕོ་དང་མོ་གི་ཁ་ལོར་རྒྱལ་དང་ཕམ་གི་སྐད་ཆ་མ་རེད་དོ་འདི་སྒྲོམ་གཞི་འདི་ཁོ་རང་གིས།

རེད་ད་དེ་རིང་གི་བརྗོད་གཞི་འདི་སྐོར་ལ་བགྲོ་གླེང་ཡག་པོ་འདྲ་བོ་ཆགས་སོང། དེ་ནི་ཨོ་རྒྱན་ང་གཉིས་ཀྱིས་བྱུང་ན་མུ་མཐུད་ནས་རོ། དེ་ནི་འདི་འདྲས་ཀྱི་ད་ག་ལ་ཡོད་རེད་དེ་རིང་ཨོ་ཝེལ་སྤྱི་བཏང་ད། ཨོ་ཝེལ་གྱི་ཁོ་རང་དབྱིན་ཇི་རེད་ཨིན་རྩོམ་དེ་ཡང་དབྱིན་སྐད་ཐོག་ལ་བྲིས་ཤག་བྱས་རོ་ད་ང་གཉིས་ཀྱིས་འདི་བོད་སྐད་ཐོག་ལ་དེ་ཐོག་ལ་འགྲེལ་བཤད་ད་དེ་སྐོར་གྱི་དེ་བགྲོ་གླེང་ཅིག་བྱེད་བ་ནི་ད་དེ་སྐད་ཡིག་གི་མ་འདང་འདང་མ་འདང་ཡོང་དང་ཡོང་གི་རེད་དེ་ཡིན་ན་དེ་དཀའ་ངལ་ལ་གདོང་ལེན་བྱས་པའི་ཐོག་ནས་དེ་ང་རང་གཉིས་ད་དེ་དམིགས་ཡུལ་ད་ང་རང་ཚོ་དམིགས་ཡུལ་ད་གབ་ཏུ་འབྲེལ་བ་ཆགས་དགོས་རེད། ད་ང་རང་ཚོ་བྱུང་ན་གཞོན་སྐྱེས་ནང་ལོགས་དང་རྒྱ་ཆེ་རྒྱ་ཆེ་བའི་སྤྱི་ཚོགས་ནང་ལོགས་ལ་ཡང། དེ་འདྲའི་གི་བརྗོད་གཞི་དང་དེ་འདྲའི་གི་ད་རིག་གནས། ཕྱིའི་རྒྱལ་ཁབ་ཀྱི་རིག་གནས་བོད་ཀྱི་ང་རང་ཚོ་ཡི་རིག་གནས་དེ་ཕར། ཕྱི་རྒྱལ་ཁབ་ལ་འགྲོ་ངེས་བཏང་ཡས་མང་པོ་ཡོད་རེད་བེད་སྤྱོད་བཏང་ཡས་མང་པོ་ཡོད་རེད་ཕར་ག་ལོར། སྤོ་ཡས་མང་པོ་ཡོད་རེད་བ་ཡིན་ནའི་ཕྱི་རྒྱལ་ཁབ་དང་ནུབ་ཕྱོགས་ཀྱི་རིག་གནས་དེ་ཚོ་ཚུར་བོད་སྤྱི་ཚོགས་ནང་ལོགས་འཁྱེར་ཡས་གལ་ཆེན་པོ་རེད་བ། རེད་རེད་དེ་ནང་འདྲའི་བསྟན་ཅིག་འདུག། ཧོ། ཚུར་འཁྱེར་ཡས་བྱས་ཏེ་དེ་འདྲའི་ག་ལ་བགྲོ་གླེང་བྱེད་ཡ་གི་ཁོར་ཡུག་ཅིག་བསྐྲུན་ཐུབ་ཡ་ཅིག་དང་དེ་འདྲའི་གི་ག་ལོར་ད་གོམས་གཤིས་ཅིག་བཟོ་ཐུབ་ན་བསམ་ནས་དེ་འདྲ་རེད་ད་དེ

ག་ལ་འོར་དེ་ཕན་ཐོགས་ཡག་ཅིག་འདུག་ད། བོད་པ་གིས་ང་རང་ཚོའི་གནས་སྟངས་དང་ཁ་རི་ཁ་ཐུག་ད་ལྟ་ཨོར་ཝེལ་གྱི་སྐད་ཆ་དེ་འབྲེལ་བ་ཆགས་ཀྱི་ཡོད་རེད་བ། འབྲེལ་བ་ཆགས་ཆགས་ཆགས་བ་ཅིག་ཡོད་ནི་སྤྱི་ཚོགས་ནང་ལ་འདི་གི་བགྲོ་གླེང་ཡག་པོ་ཅིག་ཡོང་ཡོད་ད་ད་མཐའ་མ་དེ་ལ། སྤྱི་ཚོགས་ནང་ལ་བགྲོ་གླེང་ཅིག་ཡོང་ཡོད་ད་ད་ག་ལ་འོར་ང་ཚོ་དམངས་གཙོ་དམངས་གཙོ་གི་བསམ་བློ་ད་ཅིག་ཡོད་རེད་བ་ད། བགྲོ་གླེང་ད་དེ་ཚོ་གི་བསམ་བློ་དེ་ཅིག་ཁྱབ་སྤེལ་ཡོང་ཆེད་ད་དེ་ད་དམིགས་ཡུལ་ད་འབོར་ཤོད་འབོར་ཤོད་བྱས་པ་ནི་ད་དེ་འདྲའི་དམིགས་ཡུལ་རྒྱ་ཆེན་པོ་ཡོད་བསམ་ནས་དེ་འདྲ་འབྲེལ་བ་ཆགས་འདུག་ཡོད་རེད། དེ་ནས་མཐའ་མ་དེ་ལ་ད་དེ་རིང་བརྗོད་གཞི་དེ་འདྲ་འདྲ་བོ་ཅིག་ཡིན་རོ། རྗེས་མ་མུ་མཐུད་ནས་ད་དེ་འདྲ་འདྲ་བོ་ཅིག་དེ་ནས་ཨོ་རྒྱན་ང་གཉིས་ད་ཡོད་ཡོད་པ་རེད་དེ་ནས་ཡང་རྗེས་མ་གི་བདུན་ཕྲག་ད་ག་ལ་བོར་ད་བྱུང་ན་ང་གཉིས་ཟླ་བ་གཅིག་ནང་ལ་དེ་འདྲ་ཐེངས་མ་གཉིས། རེད་རེད། ཐ་མ་ཡང་ཐེངས་མ་གཅིག་འདྲ་བོ་ཅིག་ད་དེ་ནས་བརྗོད་གཞི་གཞན་པ་ཐོག་ལ་དེ་ཡུང་ཡང་ད་དེ་ནས་ཡང་དེ་ནང་ལ་སྐད་ཆ་བཤད་མཁན་བགྲོ་གླེང་བ་གཞན་པ་ཡང་གདན་འདྲེན་ཞུ་ཐུབ་ཡག་གི་རེ་བ་ཅིག་ཡོད། རེད་རེད། འོ་ཡ། ཐུགས་རྗེ་གནང། ཐུགས་རྗེ་གནང།